ཨ་རི་རླུང་འཕྲིན་ཁང་གི་རེས་གཟའ་ཉི་མའི་བགྲོ་གླེང་མདུན་ལྕོག་ཀྱི་ལས་རིམ་གསན་མཁན་ཡོངས་ལ་འཚམས་འདྲི་ཞུ། ང་བསྟན་འཛིན་ནོར་བཟང་ཡིན། ཐེངས་འདིའི་ལས་རིམ་ནང་ལ་ཡང་ཧི་མ་ལ་ཡའི་རྒྱུད་ལ་ཡང་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་ཕུགས་རེ་ག་འདྲས་ཡོད་པའི་སྐོར་ལ་ཡང་གླེང་མོལ་ཞུ་གི་ཡོད། ལས་རིམ་འདིའི་ཆེད་དུ། ང་ཚོའི་མཉམ་དུ་ལ་ཡ་ད་ལྟ་ལ་དྭགས་མཚན་ཉིད་སློབ་གྲྭའི་དབུ་འཛིན་ཟུར་པ། དགེ་བཤེས་དཀོན་མཆོག་དབང་འདུས་ལགས་དང། དེ་བཞིན་གྱི་ལ་དྭགས་ནང་དུ་རྟེན་གཞི་བྱས་པའི Flowering Dharma ཚོགས་པའི་གྱི་ངེས་སྟོན་པ་སྐུ་ཞབས་བཀྲ་ཤིས་རྣམ་རྒྱལ་ལགས་ཕེབས་ཡོད། རྣམ་པ་གཉིས་ཐོག་མར་དུས་ཚོད་གནང་བར་ཐུགས་རྗེ་ཆེ་ཞུ་ཡ་དང། དང་ཐོག་ངས་དགེ་བཤེས་ལགས་འདིའི་བཀའ་འདྲི་ཞུ་གི་ཡིན་ད་དཔེར་ན་གོང་ས་མཆོག་གིས་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དེ་བཀའ་སློབ་ཕེབས་ནས་ད་ལོ་མང་པོ་ཞིག་འགྲོ་གི་ཡོད་རེད། ལྷག་པར་དུ་བོད་པའི་སྤྱི་ཚོགས་ནང་ལ་ཡ་རེད་ཨ་ནི་གཅིག་ད་ལ་དྭགས་དང་ཧི་མ་ལ་ཡའི་རྒྱུད་ནང་ལ་ཡ་བཀའ་སློབ་དེ་ལག་བསྟར་གནང་འགོ་ཚུགས་པ་རེད། ཐོག་མར་ཨ་ནི་ཅིག་ས་གནས་ལ་ཡར་ལག་བསྟར་གནང་བའི་གནས་སྟངས་དེའི་སྐོར་ལ་ཡར་དགེ་བཤེས་ལགས་ད་རྒྱུས་མངའ་མཁྱེན་རྟོགས་ཡོད་མཁན་མྱོང་བཤད་གནང་རོགས་གནང་ད་གཙོ་བོ་གྲས་ལ་ཡར་དགེ་བཤེས་ལགས་ཅིག་ཆགས་བསྡད་འདུག་ཐོག་མར་ས་གནས་ལ་ཡར་ངོ་སྤྲོད་སྐབས་ཀྱི་གནས་སྟངས་དང་ད་ད་རིང་སང་ཉིན་ཨ་ནི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་ད་ལས་གཞི་དེ་ག་འདྲས་སུ་འགྲོ་གི་ཡོད་ན། ད་བོད་ཕྱི་ནང་གཉིས་ཀྱི་གནས་ཚུལ་དེ་ཨ་ནི་སེམས་འཛིན་ཡོང་མཁན་ཡོངས་ལ་ཡར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག།

ནུབ་ཕྱོགས་ཀྱི་ལུང་པ་དེ་གའི་སྟེང་གཉེར་ལ་དོ་སྣང་བྱས་ཨ་ནི་དེའི་གཞུག་ལ་ང་རང་ཚོ་ད་བོད་པ་ཡིན་ན་འདྲ་ཧི་མ་ལ་ཡའི་རི་ལྗོངས་ཀྱི་ད་སྐྱབས་མགོན་རིན་པོ་ཆེ་དང་དམིགས་བསལ་གྱི་འབྲེལ་བ་ཡོད་མཁན་དེ་གའི་དེ་ལ་གཏོགས་གཞུག་ལ་མ་གཏོགས་དེ་གཏོགས་སུ་མ་མཁྱེན་གྱི་འདྲ་ཅེས་ཏན་ཏན་ཆགས་ཀྱི་འདུག་བར་དེ་ཡང་ཕལ་ཆེར་གནས་སྟངས་འདྲ་དེ་ཆོས་ལུགས་ལ་མ་ལྟོས་པའི་བཟང་སྤྱོད་དེ་ཡང་འདི་འདྲ་རེད་ཅེས་ཆགས་བསྡད་ཡོད་རེད། སྤྱིར་བཏང་ད་སྐུ་མདུན་གྱིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གྲངས་ནས་ད་ཚེ་ཚིག་འདི་རང་བེད་སྤྱོད་གནང་ཡོད་མ་གཏོགས་སྤྱིར་བཏང་འདི་དང་འབྲེལ་ཡོད་ཀྱི་ད

དེ་ནས་དགེ་རྒན་ཁ་ཤས་ཤིག་ང་ཚོ་ཕ་གི་ལྷོ་ཕྱོགས་ལ་དེ་ནས Emory གི་སྦྱོང་བརྡར་ནང་དུ་ག་ན་ཕ་གི་ཕར་བཅར་ཡ་ཅུང་ངུ་འདི་འདྲའི་དུ་ན་བཅར་འདིའི་གཞུག་ནས་ད་དམིགས་བསལ་གྱི་ད་ལྟའི་ཕ་གི་ལ་དྭགས་དེ་ད་དབུས་གཞུང་གི་འཛིན་སྐྱོང་གི་སྡེ་ཚན་ཁོངས་ན་ཚུད་པའི་གཞུག་དེ་ལ་ཡ་བཀྲ་ཤིས་རྣམ་རྒྱལ་ཁོ་རང་ཚོ་གི་དུ Emory དང་འབྲེལ་བ་ཞུ་ཨ་ནི་ཕྱག་འཁྱེར་གནང་ཡ་ད་འདི་གི་དེ་ཐོབ་ཐང་འདི་གི་དེ་ཆ་ཚང་ཚོ་ཁོ་རང་ཚོ་ལ་དེ་དབང་ཆ་དེ་མ་སོང་ན་དུ་སུ་རག་ཨ་ནི་འདི་གཞུང་འབྲེལ་གྱི་ད་ང་ཚོ་ཡིག་ཆ་འདི་གི་དེ་ཕ་གཞུང་གིས་ཤེས་ཡོན་དང་འབྲེལ་ཡོད་ཀྱི་ལས་བྱེད་སྒང་ཁར་མཐོ་རིམ་མི་སྣ་དང་འོག་གི་ལས་བྱེད་སྒང་ཁ་ལ་ཕ་གི་ངོ་སྤྲོད་ཡག་པོ་ཞིག་ཞུ་ཡོང་དུས་བ་ལ་ད་འདི་དོ་སྣང་དེ་ཞིག་བྱུང་ཨ་ནི་ཕྱག་དེབ་དེ་ཚོ་པར་རྒྱག་ཡ་དང་ད་དིང་སང་བྱས་པ་ཡིན་ན་ཕལ་ཆེར་ང་ཚོ་དགེ་རྒན་ཆིག་སྟོང་ཙམ་ལ་ད་གཞུང་རང་གིས་དགེ་རྒན་ཆིག་སྟོང་ཙམ་ལ་ང་ཚོ་སྦྱོང་བརྡར་སྤྲད་ཀྱི་འདུག་ཟེར་བ་ལས་རིམ་དེ་ད་ཕལ་ཆེར་གཞི་རྒྱ་ཆེ་རུ་འགྲོ་བ་ད་དམིགས་བསལ་གྱིས་ད་ན་ཁོ་རང་ཚོ་གིས་ང་ཚོ་ད་ང་ཡི་འདི་ན་ད་འཐུས་མི་ཞིག་ཡིན་པའི་སྐད་ཆ་རེད་གང་ལྟར། རྒྱལ་སྤྱིའི་གི་རིག་གཞུང་དང་ང་དང་བཟང་སྤྱོད་ཀྱི་སློབ་གཉེར་ཁང་ཞིག་ད་དབུ་ཚུགས་ཞུ་དགོས་པ་རེད། བྱས་ཙང་འདི་ཡི་ད་སློབ་གཉེར་ཁང་འདི་ཁོ་རང་བཟང་སྤྱོད་དང་འབྲེལ་ཡོད་ཀྱི་སློབ་གཉེར་ཁང་ཞིག་ཆགས་ཀྱི་ཡོད་པ་ཡིན་བྱས་ཙང་མ་འོངས་པ་ན་ང་ཚོ་འདི་གཞི་རྒྱ་ཆེ་རུ་འགྲོ་ཡ་གི་རེ་བ་དེ་ཚོ་བཅང་གི་ཡོད་ལ། ལགས་སོ། རྣམ་རྒྱལ་ལགས། ད་ལྟ་དགེ་བཤེས་ལགས་ཀྱིས་གོང་དུ་བཀའ་གནང་པ་ནང་བཞིན་རྣམ་པ་ཚོ་ཚོགས་པ་འདིའི་འོག་ལ Flowering Dharma འོག་ལ་གང་ལྟར་གོང་ས་མཆོག་གི་དགོངས་གཞི་བཞིའི་ཐོག་ལ་ཡ་ཐུགས་བསྐྱེད་མཛད་སྒོ་བཞི་སྒང་ལ་ཡ་ཨ་ནི། ས་གནས་ལ་ཡང་ལས་འགུལ་སྤེལ་ཡ་དང་དེའི་སྒང་ལ་ཡང་ཕྱག་ལས་གནང་གི་འདུག་བྱེ་བྲག་ཏུ་ད་ད་ལྟ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དང་འབྲེལ་བའི་སྒང་ལ་ཨ་ནི་ཁྱེད་རྣམ་པ་ཚོ་སྒྲིག་འཛུགས་ཀྱི་ངོ་བོའི་ཐོག་ནས་ཨ་ནི་ཅིག་གི་ད་ལས་འགུལ་མང་པོ་ཅིག་སྤེལ་གྱི་ཡོད་ས་རེད་ལ་དྭགས་གཅིག་པུ་མར་བཞག་ཧི་མ་ལ་ཡའི་རྒྱུད་ཀྱི་ས་གནས་མང་པོ་ཅིག་ལ་སྤེལ་གྱི་འདུག་ཁྱེད་རྣམ་པ་ཚོས་ཀྱིས་ལས་འགུལ་ག་འདྲའི་རིགས་སྤེལ་གི་ཡོད་རེད་ད་ལྟ་བར་དུ་ག་འདྲས་ག་ཚོད་སྤེལ་ཐུབ་ཡོད་ན།

ཅིག་ཡོད་རེད་འདི་ཁོང་ཚོ་མཉམ་དུ་ང་ཚོ་ཨེ་མོ་ཡུ་སན་ཡོད་རེད། ད་ཡིན་ནའང་ད་ང་ཚོ་དམིགས་གཞི་དེ་གཙོ་གཙོ་ད་རྒྱལ་བ་རིན་པོ་ཆེ་གི་ནང་ད་ཁོང་ཚོ་རྒྱལ་བ་རིན་པོ་ཆེ་དམིགས་དམིགས་གཞི་གཙོ་གཙོ་བཞི་ནས་ང་ཚོ་སེམས་ཤུགས་སྐྱེ་བ་དང་ནི་ང་ཚོ་སེམས་སྐུལ་སྐྱེ་བ་དེ་གཙོ་གཙོ་དེ་རྒྱལ་བ་རིན་པོ་ཆེ་གི commitment བཞི་དེ་རེད། ད་ལས་ཁུར་ང་ཚོ་ལས་ཀ་ག་རེ་ག་རེ་བྱེད་ཀྱི་ཡོད་ཡ་ལབ་ན། ང་ཚོ་དང་པོ་ད་ང་ཚོ་སྒེར་གྱི་སློབ་གྲྭ་དང་གཞུང་གི་སློབ་གྲྭ་ཚང་མ་ལ་ང་ཚོ་སྦྱོང་བརྡར་སྤྲད་ཀྱི་ཡོད། དང་པོ་སྦྱོང་བརྡར་སྤྲད་པའི་སྐབས་སུ་དང་པོ་ད་དགེ་རྒན་ཚང་མ་ལ་སྦྱོང་བརྡར་སྤྲད་དགོས་རེད། སྦྱོང་བརྡར་ཡིན་ན་ད་ད་ལྟ་སློབ་གྲྭ་མང་པོ་ཡོད་རེད་ལ་དྭགས་ལ་སློབ་གྲྭ་མང་པོ་ཡོད་རེད། ལ་དྭགས་ནས་ཨ་རུ་ནཱ་ཅལ་བར་དུ་སློབ་གྲྭ་མང་པོ་ཡོད་རེད། ཨཱ་ནི། ང་ཚོ་ག་བྱེད་ཀྱི་ཡོད་ལབ་ན་དང་པོ་ད། སློབ་གྲྭ་ནང་ལ་འགྲོ། ཨཱ་ནི། སྒེར་གྱི་སློབ་གྲྭ་དང་གཞུང་གི་སློབ་གྲྭ་ནང་འགྲོ། ཨཱ་ནི། ཁོང་ཚོ་སློབ་གྲྭ་སློབ་གྲྭ་ནང་ལས་དགེ་རྒན། དགེ་རྒན་ཚང་མ་ལ་སྦྱོང་བརྡར་ཅིག་བྱེད། ཨཱ་ནི། དགེ་རྒན་ཚང་མ་ནང་ནས་ཡང་དགེ་རྒན་གཙོ་གཙོ། ཡང་དམིགས་བསལ་གྱི་ཡང་ཡག་ག་དགེ་རྒན་ཚང་མ། གཅིག་ང་ཚོ་ཡང Emory དང SEE Learning ལ་ང་ཚོ་གིས་ཁོང་ཚོའི་མིང་འདི་དྲི་ཡ་བྱས་ཡོད་རེད་ཨ་ནི་ཁོང་ཡག་ག་ཡག་ག་འདུག་ལབ་འདི་ཨ་ནི་ཁོང་ཚོ་དེ་ཡག་ག་ཡག་གི་དགེ་རྒན་ཚང་མ་ལ་ཁོ་རང Emory གི direct ཁོ་རང་དམིགས་བསལ་གི་ཡང་སྦྱོང་བརྡར་སྤྲད་ཀྱི་རེད་ཨ་ནི་སྦྱོང་བརྡར་དེ Complete བྱས་ཚར་ནས་ཨ་ནི་འགྲིག་ཚར་ནས་ཨ་ནི་ཁོང་ཚོ་རྗེས་ལ་ཡང School སློབ་གྲྭ་ལ་ཚུར་ལོག་ཡོང་ནས་ཨ་ནི་ཡང་སློབ་གྲྭ་དགེ་རྒན་ཚང་མ་ལ་ཁོང་ཚོ་གིས་སྦྱོང་བརྡར་སྤྲད་ཀྱི་ཡོད་རེད་ཨ་ནི་དགེ་རྒན་ཚང་མ་གི་རྗེས་ལ་ཡང་སློབ་ཕྲུག་ལ་ལབ་ཡག་ཡོད་རེད་འོན་ཏེ་ཅིག་ཚེ་ཁ་ཡོད་རེད། ད་ལྟ་བར་དུ་ཁྱེད་རང་ཚོ་གི་ལ་དྭགས་གཅིག་པུ་མ་ཡིན་པར་ཧི་མ་ལ་ཡའི་རྒྱུད་ཀྱི་ས་གནས་ག་བ་ག་བ་ལ་ཡང་ལས་འགུལ་སྤེལ་ཐུབ་སོང། ང་ཚོ་ད་ལ་དྭགས་ནས་འགོ་ཚུགས་པ་ཡིན་སྔོན་མ་ད་ཨ་ནི་ད་ལྟ་ད་ཨ་རུ་ན་ཅལ་བར་དུ་ཡོད་རེད་ང་ཚོ། ཧི་མ་ཅལ་ལ་ཡོད་རེད་སི་ཀིམ་ལ་ཡོད་རེད། གཙོ་གཙོ་དམིགས་བསལ་གྱི་ལ་དྭགས་ལ་ང་ཚོ་སྦྱོང་བརྡར་སྤྲད་ཀྱི་ཡོད་ད་ལྟ། དགེ་བཤེས་ལགས་དེ་ནས་གཅིག་འདི་བཀའ་འདྲི་ཞུ་གི་ཡིན་དཔེར་ན་ད། ལས་གཞི་དང་ལས་འགུལ་ག་འདྲས་ཡིན་པ་ཡིན་ནའང་ད་གཙོ་བོ་དེ་ཆེད་ལས་རང་བཞིན་དང་སྒྲིག་འཛུགས་ཀྱི་ངོ་བོའི་ཐོག་ནས་དེ་འདྲས་ཡོང་དགོས་ཡ་དེ་ཨ་ནི་ཡང་གཅིག་ཕུགས་ལ་དགོངས་པ་བཞེས་པ་ཡིན་ན་ཡང་གཅིག་བརྟན་པོ་དང་དེ་འདྲས་གཅིག་ཕུགས་རྒྱང་རིང་པོ་དེ་འདྲས་གནས་ཐུབ་པའི་ཁྱད་པར་ཡོང་གི་ཡོད་དུས་དཔེར་ན་དགེ་བཤེས་ལགས་ཡིན་ན་ད་ལྟ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་ལས་གཞི་དེ་རེད་ལྷག་པར་དུ་ཁོ་རང་ཚོའི་ཀྱི་ཚོགས་པ་དེ་ངེས་དོན་དགའ་ཚལ་སློབ་སྟོན་པའི་ཁོངས་ལ་ཡ་ཡོད་ས་རེད། དགེ་བཤེས་ལགས་ད་རྒན་བཀུར་མི་སྣ་གཅིག་གི་དབུ་ལ་ཞུགས་མཁན་ད་དགེ་བཤེས་ལགས་དང་རྣམ་པ་ཚོ་མང་པོ་བྱེད་ཡོད་གི་རེད་དྲན་གི་འདུག་རྣམ་པ་ཚོའི་ངོས་ནས་ད་ཅིག་ལས་གཞི་འདི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་འདི་ཨ་ནི་ཉི་མ་ནས་ཉི་མ་ཟླ་བ་ནས་ཟླ་བ་ལོ་ནས་ལོ་ཚགས་ཚུད་ཡོང་ཡའི་ཆེད་དུ་ཨ་ཅིག་གོ་བསྡུར་དང་ཨ་ཅིག་བསམ་ཚུལ་མ་འདྲ་བ་མ་འདྲ་བ་ཅིག་འགྱུར་བ་བསམ་ཚུལ་ལ་འགྱུར་བ་འདྲ་བོ་ཅིག་ཡོང་གི་ཡོད་ན་སྔོན་མ་སྐབས་དེ་དུས་ག་ལ་བསམ་ཚུལ་དེ་འདྲ་ཅིག་དང་ད་རིང་སང་ཉིན་ད་ཡང་ཅིག་བཟང་ཕྱོགས་ཀྱི་རྣམ་པ་འདྲ་བོ་ཅིག་དང་ཡང་ན་འགྱུར་བ་གཏན་ནས་མེད་པར་རང་འཇགས་གནས་དེ་ན་ག་འདྲ་ཡོད་ན།

དེ་བྱེད་དུས་ད་ང་ཚོ་གི་ཁོ་རང་ཚོ་གི་ཚོགས་འདུ་དེ་ཞིག་བསྐོང་ཆེད་བར་བར་སྒེར་གྱི་སླབ་གྲྭའི་དང་གཞུང་གི་སླབ་གྲྭ་གི་ད་གཞུང་གི་སླབ་གྲྭ་ད་མང་པོ་ཞུགས་བཞིན་ཡོད་པ་ཡིན་ཙང་ཆ་ཚང་ང་ཚོ་དེ་གདན་འདྲེན་ཞུ་ཐུབ་དགོས་བ་མ་རེད་ཆ་ཚང་མང་ཆེ་གྲས་དེ་ཤེས་ཡོན་ཚོགས་ཆུང་ང་ད་ད་ཤེས་ཡོན་ལྷན་ཁང་ཅིག་ཡོད་རེད་བ་ད་ནི Education དེ Office གི་ཆ་ཚང་ཁོ་རང་ཚོ་གི་མི་སྣ་གལ་ཆེ་དེ་ང་ཚོ་གདན་འདྲེན་ཞུ་བྱེད་དུས་གོ་བསྡུར་ད་ཞུ་དུར་ཞུ་དགོས་བ་རེད་དེ་བྱེད་དུས་རེ་བ་དེ་འདུག་ཟེར་ཡ་ཆེར་ཆེར་འགྲོ་ཡ་དེ་ཅིག་ཏན་ཏན་རེད་ཤག་ག་རེ་ཟེར་ན་ད་དེང་སང་ད་སྐྱབས་མགོན་རིན་པོ་ཆེས་བཀའ་སློབ་གནང་བ་ཙམ་མ་ཡིན་པ་ཅིག་ནས་སོ་སོ་མི་ཚེ་སྒེར་ལ་ཡང་དགོས་ཡ་ཅིག་དང་ཕ་མ་ཡིན་ནའང་སོ་སོ་སྤུ་གུ་གི་དོན་དག་ལ་བསམ་བློ་གཏང་དགོས་ཡ་ཅིག་དང་ནི་ད་ག་ནང་བཞིན་གཞུང་གི་མི་སྣ་དེ་ག་དེ་ཡིན་པ་ཡིན་པས་ན་ཡང་བོད་ཀྱི་སློབ་གྲྭ་ཁག་གི་ད་མི་རིགས་ཁོ་རང་གི་བཟང་སྤྱོད་དེ་ཏོག་ཙམ་ཉམས་ཆག་འགྲོ་ཡོང་དུས་ག་ལ་དེ་ཡར་སླར་གསོ་བྱེད་དགོས་ཡ་དང་དེ་བཟང་སྤྱོད་ལ་ཁྲིད་ཡ་གི་ལས་གཞི་ཞིག་ཅིག་སྤེལ་དགོས་བ་རེད། ད་ག་ནང་བཞིན་དགེ་རྒན་དེ་ཚོ་ཡིན་པ་ཡིན་ནའང་ཁོ་དགེ་ཕྲུག་ལ་ཤ་ཚ་བྱེད་ཀྱི་རེད་ཤ་ཚ་ཡོད་དུས་ང་སྤུ་གུ་འདི་ང་ཚོ་མི་བཟང་པོ་བྱེད་རྒྱུ་རེད་ཀྱི་བསམ་ཚུལ་ཞིག་ཏན་ཏན་ད་ཡར་རྒྱས་ཤུགས་ཆེ་རུ་འགྲོ་གི་འདུག་བ་ལ་བྱས་ཙང་འདི་གི་དེ་ཆ་ཚང་ཅིག་ང་ཚོ་གོ་བསྡུར་བྱེད་ཡོང་དུས་ག་ན་ཏན་ཏན་འདི་ལ་དོ་སྣང་ཤུགས་ཆེ་རུ་འགྲོ་ཡ་དང་ཨ་ནི་དགེ་རྒན་དེ་ཚོ་གི་ཕ་གི་སློབ་ཁྲིད་གནང་ཡ་གི་ནང་ལ་ཕ་གི་ཤུགས་ཆེ་རུ་གཏང་ཡ་དང་འདི་གི་ཐོག་ལ་དོ་སྣང་གནང་ཡ་དང་སློབ་གཉེར་གནང་ཡ་དང་འདི་གི་དེ་ལ་ཤུགས་ཆེ་རུ་ཏན་ཏན་བཟང་ཕྱོགས་ཐོག་ལ་འགྲོ་ཡ་གི་ང་ཚོ་རེ་བ་ཤུགས་ཆེན་པོ་རེ་བྱེད་སོང། རྣམ་རྒྱལ་ལགས། ད་ལྟ་ཁྱེད་རྣམ་པ་ཚོའི་གི་ལས་གཞི་ད་ལོ་མང་པོ་ཅིག་སྤེལ་ཤག་ད་དུང་ཡིན་ནའི་གི་ད་མ་འོངས་པ་སྤེལ་གི་དགོངས་པ་མང་པོ་ཅིག་བཞེས་བཞིན་པ་རེད་ཤག་འདས་པའི་གི་དུས་ཚོད་འདིའི་ནང་ལ་ཡང་ད་དཀའ་ངལ་གཙོ་བོ་ཞུ་དགོས་རེད་ད་དཀའ་ངལ་ཞུ་དགོས་རེད་ཡང་ན་གདོང་ལེན་གནང་དགོས་དེ་འདྲས་དེ་འདྲས་ཡོང་ཆོག་གི་རེད་བ་དངོས་སུ་དཀའ་ངལ་མ་ཡིན་ན་ཡང་ཅིག་ཕ་མ་དང་ཕྲུ་གུ་དང་དགེ་རྒན་དང་ཚོགས་པ་དང་སྒོ་ལ་ཞུགས་མཁན་དེ་འདྲས་གི་ཡང་མཐུན་འགྱུར་སྦྱར་མ་སྦྱར་དང། དོ་སྣང་བྱས་མ་བྱས་དེ་འདྲས་ཀྱི་དཀའ་ངལ་དེ་འདྲས་ཅིག་འཕྲད་པ་དེ་འདྲས་ག་རེ་ག་རེ་ཉམས་མྱོང་ག་རེ་རེ་བྱུང་ཡོད་ན། ནོར་བཟང་ལགས་དང་པོ་ད་ང་འདི་ཡང་ཞུ་བ་ཅིག་ཡོད་ང་བོད་སྐད་འདི་ཀྱག་ཀྱོག་ཅིག་མ་ཞིག་ཤེས་ཀྱི་མེད་པ་དེ་དགོངས་དག། ད་ལྟ་ག་རེ་བཀའ་གནང་བ་དེ་དེ་ག་རང་དཔེ་མི་སྲིད་ཡག་པོ་འདུག་ལགས། ལ། ཨ་ནི་ད་ཁོ་རང་ང་ཚོ། ང་ཚོ་དང་པོ་དང་པོ་ད་ཁོ་ང་ཚོ་སྐད་ཡིག་གི་ཐོག་ནས་དེ་དཀའ་ངལ་ཡོད་རེད་ད། ཨ་ནི་སྐད་ཡིག་གི་ལབ་ན་ད་ལྟ SEE Learning གི་ཡིན་ན་ད་དེབ་དེ་སྐད་ཡིག་མང་པོ་ནང་ལ་དེ་ཕབ་ཡོད་རེད། ཡིན་ན་ད་ཕལ་སྐད་རང་རང་སོ་སོ་གི་སྐད་ནང་ལ་ད་ཡོད་མ་རེད། ཡིན་ན་ལ་དྭགས་ལ་ད་ད་ལྟ་གི་ཁོ་རང་རྒྱ་གར་གཞུང་གི་ཁྲིམས་ནང་བཞིན་རང་རང་སོ་སོ་དེ་སྦྱོང་བརྡར་ཁྲིད་ཡ་དེ་རང་རང་སོ་སོ་སྐད་ནང་ལ་ཁྲིད་ཡ་དེ་གལ་ཆེན་པོ་རེད་ལབ་གི་འདུག་ཨ་ནི་ད་ད་ལྟ་སྐད་ཅིག་ལྟ་དང་པོ SEE Learning འདི་འདི་འགོ་ད་ལྟ་རང་འགོ་ཚུགས་ཡ་ཡིན་པ་ནང་བཞིན་ལོ་གཅིག་མ་ལོ་གཅིག་མ་གཅིག་འགྲོ་ཡོད་མ་རེད་ཨ་ནི་ད་དེབ་གསར་བ་འདི་ད་ལྟ་སླེབས་ཡོད་མ་རེད་ཡིན་ན་ད་དབྱིན་ཇི་ནང་ལ་ཡོད་རེད་བོད་སྐད་བོད་སྐད་ནང་ལ་ཡོད་རེད་ཡིན་ན་ད་ང་ཚོ་ཡང་མཚམས་མཚམས་ཡང་ས་ཆ་ཁག་ཁག་ལ་འགྲོ་དུས་སྐབས་སུ་དཔེར་ན་ང་ཚོ་ཀར་གྷིལ་འགྲོ་དུས་སྐབས་སུ་མོན་རྟ་དབང་ལ་འགྲོ་དུས་སྐབས་སུ་ཨ་ནི་ལ་དྭགས་ཡང་ཁ་ཁ་སུ་རྒྱ་གར་ས་ཆ་ཁག་ཁག་འགྲོ་འགྲོ་དུས་སྐབས་སུ་འདི་ང་ཚོ་སྐད་ཡིག་འདི་ཏོག་ཙམ་ཏོག་ཙམ་ཁག་པོ་འདི་དཀའ་ངལ་དཀའ་ངལ་ཡོད་རེད། གཅིག་དེ་ཡོད་རེད་ཨ་ནི་གཉིས་པ་དེ་ད་ལྟ་དེ་རྒྱ་གར་གཞུང་གིས་ད་ལྟ་ང་ཚོ UT གསར་བ་ཡིན་པ་ནང་བཞིན UT། ལ་དྭགས UT། ཨ་ནི་ང་ཚོ་ཁྲིམས་ནང་ལ་དེ་བཅུག་ཡ་དེ་དེ་ཏོག་ཙམ་ཁག་པོ་ཡོད་རེད། ཡིན་ནང་ད་ལྟ་ལ་དྭགས་རི་ལྗོངས་ཡར་རྒྱས་ཚོགས་པ་ཡོད་རེད་བ་ང་ཚོ་འོ་འདི་བཀའ་དྲིན་ལ་ད་ཏོག་ཙམ་ལས་སླ་བོ་ཡོད་རེད་ཡིན་ནང་ད་ཡང UT ཁོ་རང་གི་ཁྲིམས་ནང་ལ་བཅུག་ཡ་ཡང་ན་རྒྱ་གར་གཞུང་གི་ཁྲིམས་ནང་ལ་བཅུག་ཡ་དེ་དེ་ཏོག་ཙམ་དཀའ་ལས་ཡོད་རེད་མ་གཞི་ད་ཡང་དཀའ་ལས་མ་མང་པོ་ཞིག་ཡོང་གི་མི་འདུག་ག་བྱས་ནས་ལབ་ན་ད Emory གི་ཁོ་རང་དེབ་དང་ཅི་ཚང་མ་སྔོན་མ་ནས་བཟོས་ཡོད་རེད་ཅི་ཚང་མ། སྔོན་མ་ནས་ང་ཚོ་སྤྲད་ཡོད་རེད་ཨ་ནི Training འདི་ཁོང་ཚོས Emory གིས Direct ཁོང་རང་ཁོང་རང་གིས་ང་ཚོ་སྤྲད་ཀྱི་ཡོད་རེད་ཨ་ནི་འདི་མ་གཞི་ཡང་མང་པོ་ཞིག་ད་ཡོད་མ་རེད་གལ་ངེས། གོང་ས་མཆོག་གི་དགོངས་གཞི་གཅིག་རེད། ལྷག་པར་དུ་ད་ད་ལྟ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་འདི་འདྲ་ཡིན་པ་ན་ཐུགས་རེ་གནང་ས་གཙོ་བོ་གཅིག་འདི་གཞོན་སྐྱེས་ཚོ་ནས་ད་ཡར་ཡོང་དགོས་དགོས་རེད་བ། ཨ་ནི་ཁྱེད་རྣམ་པ་ཚོ་ད་ཁ་སང་འདས་པའི་གི་ཉིན་ཤས་འདིའི་ནང་ལ་ཡང་བཀའ་མོལ་ང་ཚོ་ལས་རིམ་འདིའི་གྲ་སྒྲིག་དང་འབྲེལ་ནས་ང་ཚོ་བཀའ་མོལ་མང་པོ་བྱུང་སོང། ས་གནས་ལ་ཡ་ཁྱེད་རྣམ་པ་ལ་དྭགས་གཞོན་སྐྱེས་ཚོས་ཀྱིས་དངོས་གནས་ཁོ་རང་གིས་དོ་སྣང་ཆེན་པོའི་ཐོག་ནས་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་འདི་ག་ཞུ་གི་རེད་ལས་གཞི་འདིའི་ཐོག་ལ་ཡ་འབད་བརྩོན་དང་ངེས་པ་རྙེད་པའི་ཐོག་ནས་ཁྱེད་རྣམ་པ་ཚོ་གཞོན་སྐྱེས་མང་པོ་ཅིག་ཡོད་ས་རེད། ད་ལྟའི་ཆ་ལ་ཡ་ཁྱེད་རྣམ་པ་ཚོ་ཚོགས་མི་ནང་ལ་གཞོན་སྐྱེས་ག་ཚོད་ཡོད་ཁོང་ཚོའི་ངོས་ནས་ཁྱེད་རྣམ་པ་ཚོས་ལས་གཞི་འདི་ལ་ཡ་དངོས་གནས་ཁོ་རང་གིས་ད་ཅི་ག་ཞུ་གི་རེད ༸གོང་ས་མཆོག་གི་བཀའ་རེད་ཟེར་ནས་སྒྲུབ་བཞིན་པ་མ་ཡིན་པ། སོ་སོ་རང་གིས་ད་ལྟ་ངས་ཞུས་པ་ནང་བཞིན་འོ་ད་ཆོས་ལུགས་ལ་མ་བརྟེན་པའི་སོ་སོ་སྒེར་དང་སྤྱི་ཚོགས་དང་ད་རྒྱ་ཆེ་ས་ནས་འཛམ་གླིང་ཧྲིལ་པོ་ཡག་པོ་ཡོང་བའི་ཆེད་དུ་བཀའ་མོལ་བྱེད་འདོད་ག་ལ། འདི་འདྲའི་ངེས་ཤེས་རྙེད་ནས་ཁྱེད་རང་ཚོ་ཚོགས་མི་ཚང་མ་འདི་འདྲས་ཡིན་ན་ག་འདྲས་ཡིན། ཨ་ལེ་ང་ཚོ་ད་གཅིག་ད་ང་ཚོ Flowering Dharma དང International Institute for Culture and Ethics གཞོན་ནུ་ཚོགས་པ་ཅིག་རེད། སྔོན་མ་ང་ཚོ་མཐོ་རིམ་སློབ་གྲྭ་ལྡི་ལི་ལ་སིལ་དུས་སྐབས་སུ་ང་ཚོ་སློབ་ཕྲུག་ལ་དྭགས་ནས་སློབ་ཕྲུག་ཚང་མ་གིས་བཙུགས་ཡ་ཚོགས་པ་ཅིག་ཚོགས་པ་ཆུང་ཆུང་ཅིག་རེད། ཨ་ནི་གཙོ་གཙོ་ང་ཚོ་སྔོན་མ་བཙུགས་དུས་སྐབས་སུ། ད་རྒྱལ་བ་རིན་པོ་ཆེ་གི Commitment བཞི་ཨ་ནི་ཁོང་ཚོ་རྒྱལ་བ་རིན་པོ་ཆེ་གི་དམིགས་གཞི་བཞི་དེ་ཚོ་ང་ཚོ་ཚོགས་པ་གི་དམིགས་གཞི། གཅིག་ང་ཚོ་ཡིན་པ་ནང་བཞིན་རེད་ད། ཡིན་ན་ཡང་ངས་མདོར་བསྡུས་ནས་ལབ་ན། ང་ཚོ་དམིགས་གཞི་དང་པོ་འདི་ནཱ་ལེནྡྲའི་རིག་གཞུང་འདི་སྐྱོབ་ཡ། ཨ་ནི་དེ་འབད་བརྩོན་བྱེད་ཡ་ང་ཚོ་དམིགས་གཞི་དང་པོ་རེད། དམིགས་གཞི་གཉིས་པ་དེ་ང་ཚོ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དང་ཆོས་ལུགས་མཐུན་འབྲེལ་ཡོང་བ་དེ་འོ་འདི་འབད་བརྩོན་བྱེད་ཡ་ང་ཚོ་དམིགས་གཞི་རེད། ཨ་ནི་གསུམ་པ་དེ་ཁོར་ཡུག།

དོ་སྣང་དང་ཕེབས་མང་པོ་ཡོད་རེད་སློབ་ཕྲུག་ལ་དྭགས་སློབ་ཕྲུག་དང་མོན་རྟ་དབང་དང་སི་ཀིམ་སློབ་ཕྲུག་ཚང་མ་ལ་དོ་སྣང་ཡོད་རེད་རྒྱལ་བ་རིན་པོ་ཆེ་གི་བཀའ་ད་ལྟ་བཀའ་ཆོས་ནང་བཞིན་ང་ཚོ་གིས་ལག་ལེན་བྱེད་ཡ་དེ་ང་ཚོ་བརྩོན་འགྲུས་བྱེད་ཀྱི་ཡོད་ད་གཙོ་གཙོ་ད་འདི་ཁོང་རང་རྒྱལ་བ་རིན་པོ་ཆེ་གཙོ་གཙོ་རེད་ང་ཚོ་ལ། དམིགས་གཞི་འདི་ང་ཚོ་འོ་འདི་ཞིག་རེད་ལགས། དགེ་བཤེས་ལགས་དེ་ནས་གཅིག་འདི་བཀའ་འདྲི་ཞུ་གི་ཡིན། ད་གོང་ས་མཆོག་གིས་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་འདི། ད་ང་ཚོ་བརྒྱ་ཆ་བརྒྱ་ནས་བརྒྱ་ཐམ་པ་ད་ག་འདྲས་ཞུས་ཚོད་དེ་དགེ་བོ་ཞིག་གས་མི་འདུག་ཡིན་ནས་ས་གནས་ལ་ཡ་ད་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་འདི་འཛམ་གླིང་རྒྱལ་ཁབ་མང་པོ་ཞིག་ནང་ལ་ཡ་ལག་བསྟར་གནང་འགོ་ཚུགས་ཡོད་རེད་དཔེར་ན་ལ་དྭགས་ལ་གཞིགས་པ་ཡིན་ན་དེའི་ནང་གི་གནས་ཚུལ་དེ་གའི་ཚང་མ་དགེ་བཤེས་ལགས་ད་རྒྱུས་མངའ་མཁན་ཐོག་དཔེ་ཡག་པོ་ཆགས་བསྡད་ཡོད་རེད། གོང་ས་མཆོག་གི་དགོངས་གཞི་ནང་བཞིན་ཅིག་གིས་ཡོང་ཐུབ་པ་དགོངས་ཀྱི་ཡོད་ན། ཨ་ནི་ལྷག་པར་དུ་ད། འདི་གོང་ས་མཆོག་གི་དགོངས་གཞི་ནང་བཞིན་ཡོང་བ་ལ་ཡ། ནུས་པ་དང་མ་བཟུང་ནས་གཙོ་བོ་དེ་སྡེ་ཚན་ག་ནས་ནི་བཏོན་དགོས་ཀྱི་འདུག་འདི་ནས་ནི་ནུས་པ་བཏོན་པ་ཡིན་ན་ཨ་འདི་ཕན་རླབས་ཆེ་བ་དང་ནུས་པ་ཆེ་བ་དང་ཤུགས་ཆེ་བ་ཆགས་ཀྱི་འདུག་དེ་འདྲའི་དགོངས་ཡ་ཡོད་དེ་འདྲ་ཡིན་ན་ཡང་སྡེ་ཚན་བྱེ་བྲག་པ་དེ་འདྲས་ཅིག་ངོས་འཛིན་ཐུབ་པ་དེ་འདྲ་བྱུང་ཡོད་ན། ལའང་ད་ཇི་ལྟའང་སྐུ་མདུན་གྱི་དགོངས་པ་བཞེས་པ་ནང་བཞིན་ཇི་ལྟར་ང་ཚོས་བརྒྱ་ཆ་བརྒྱ་ཐམ་པ་ཡོང་ཡ་དེ་ལྟར་དཔེ་མི་སྲིད་པ་དཀའ་ལས་ཁག་པོ་རེད་བ་སྐུ་མདུན་དགོངས་པ་དེ་རྒྱ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད། ཡིན་ནའང་ད་ང་ཚོས་ཀྱིས་ག་ཚོད་ཐུབ་ཐུབ་ཀྱིས་འབད་བརྩོན་བྱེད་དགོས་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་བ་ད་འདི་ལ་འབད་བརྩོན་བྱེད་དེ་ལ་ད་གལ་ཆེ་ཤོས་ད་དེ་གཞུང་གི་སྒྲིག་འཛུགས་རང་གི་ཐོག་ནས་དཔེར་ན་ད་ལྟ་ཡུའུ་ཏི་ལ་དྭགས་རེད་ཡུའུ་ཏི་ལ་དྭགས་ཀྱི་ཁོར་སྒྲིག་འཛུགས་ཁོ་རང་གི་ཐོག་ནས་ད་དེང་སང་ཕ་གིའི་ཤེས་ཡོན་སྲིད་བྱུས་གསར་བ་ཅིག་མ་གི་སླེབས་ཡོང་གི་ཡོད་རེད་འདི་ནང་ལ་མ་ཚུད་པ་རང་ཡོད་མ་རེད་ང་ཚོ་ཕ་གིའི

བསམ་བློ་བཟང་སྤྱོད་ཀྱི་བསམ་བློ་གཏོང་ཕྱོགས་མང་པོའི་རིན་ཐང་གནང་ཕྱོགས་སྤྱོད་པ་ཡ་རབས་བྱས་བསྡད་ཀྱི་འདུག་ད་དེའི་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་དང་དཔེ་མི་སྲིད་པ་འབྲེལ་བ་ཤུགས་ཆེན་པོ་བྱས་ཀྱི་འདུག་བྱས་ན་ཁོ་རང་ཚོ་ལ་དམིགས་བསལ་གྱིས་ཚོགས་པ་འཛུགས་ཡས་དེ་འདི་འདྲས་ཀྱི་ཆེད་དུ་བཙུགས་པ་རེད་ཅེས་ཁོ་ཚོ་གི་ཐུགས་སྣང་ན་ཡང་ད་ལྟ་ཐུགས་སྣང་ན་ཡང་གནང་དགོས་བ་རེད་འདི་དཔེ་མི་སྲིད་པ་གལ་ཆེན་པོ་ཆགས་བ་རེད་ད་གསུམ་པ་དེ་ལ་སློབ་སྤྱི་དེ་གིས་དེ་སློབ་སྤྱི་དེ་གིས་དེ་ཐུགས་འགན་བཞེས་ཏེ་དཔེ་མི་སྲིད་པ་གལ་ཆེན་པོ་རེད། སློབ་སྤྱི་དེ་གིས་དེ་ཐུགས་འགན་བཞེས་པ་ཡིན་པས་ན་དགེ་རྒན་ལ་སྦྱོང་བརྡར་སྤྲད་ཡ་དང་དེ་ནས་དངོས་སུ་ལག་ལེན་བསྟར་ཡ་དེ་ལ་ཁོ་ཚོས་དཔེ་མི་སྲིད་པ་ཤུགས་རྐྱེན་ཆེ་བ་ཆགས་བ་རེད་དང། དངོས་སུ་ཕ་གིས་ལག་ལེན་བསྟར་ཡ་དེ་ཉི་མ་རེ་རེ་རེ་རེ་རེ་ལ་མང་དུ་ཆུ་ཚོད་རེ་རེ་ནང་སྦྲགས་ནས་པ་སྤུ་གུ་རེ་རེ་ནང་སྦྲགས་ནས་དུས་ལག་ལེན་བསྟར་ཡ་དེ་ལ་དགེ་རྒན་དེ་གིས་དེ་དཔེ་མི་སྲིད་པ་གལ་ཆེན་པོ་ཆགས་ཀྱི་ཡོད་པ་རེད། ཐ་ན་ཕ་གིས་ཨང་རྩིས་བསླབ་པ་ཡིན་པས་ན་བཟང་སྤྱོད་དང་འབྲེལ་ནས་བསླབ་ཡ་གྱི་གཅིག་སོ་སོའི་མི་ཚེ་ལ་ཕ་གིས་རྩིས་རྒྱག་ཡ་གཅིག་རེད་བ། གཉིས་དང་གཉིས་བསྡོམས་ནས་བཞི་ཙམ་མ་ཡིན་པ་བྱས་ནས་ང་ཚོས་སྤྱོད་པ་བཟང་པོ་དེ་ཡར་བསྡོམས་ནས་སོ་སོའི་མི་ཚེ་ཡར་རྒྱས་བཏང་ཡ་དེ་འདི་ནས་ཀྱི་བསྡོམས་ནས་སྡོམ་ཚིག་རྒྱག་ཡ་དེ་ཚོ་དཔེ་མི་སྲིད་པའི་གལ་ཆེན་པོ་ཆགས་ཀྱི་འདུག་བ། ད་འདི་ག་ནང་གལ་ཆེ་ཤོས་འདྲ་དེ། ད་སྤུ་གུ་སློབ་གྲྭ་ལ་ཞོགས་ཀས་ཆུ་ཚོད་བཅུ་པ་ནས་དགོང་དག་ཆུ་ཚོད་བཞི་པ་བར་དུ་སློབ་གྲྭ་ལ་བསྡད་བ། ད་འདི་ནས་དུས་ཚོད་མང་ཆེ་བ་དེ་ཕ་མ་མཉམ་དུ་བསྡད་ཀྱི་རེད་བ། བྱས་ད་འདིའི་ནང་ནས་ཡང་ཨ་མ་དེ་ད་སྐྱབས་མགོན་རིན་པོ་ཆེས་གསུངས་པ་ནང་བཞིན་བྱས་ནས་ད་ནས་སྐུ་མདུན་ཡིན་བར་གྱི་ཐུགས་སེམས་བཟང་པོ་ཡོང་ཡ་དེ་རྩ་བ་རྩ་བ་དེ་ཨ་མ་ལགས་ཀྱི་དེ་ཡིན་གསུངས་ཀྱི་འདུག་བ་བྱས་ད་འདི་བྱས་ཙང་ཨ་མ་ལགས་དེ་དཔེ་མི་སྲིད་པ་ཕ་མ་གཉིས་ཀ་རེད་དེ་དེ་ནང་ནས་དམིགས་བསལ་ཨ་མ་དེ་ད་བཟང་སྤྱོད་སློབ་ཁྲིད་བྱེད་ཡ་དང་འདི་དང་འདྲ་ནས་སྐད་ཆ་བཤད་ཚུལ་རེད་བསམ་བློ་བཏང་ཚུལ་རེད་ལས་ཀ་བྱེད་ཚུལ་རེད་ད་འདི་གི་དེ་དཔེ་ཁྱོན་ནས་གལ་ཆེན་པོ་ཞེ་པོ་ཆགས་ཀྱི་འདུག་ད་འདི་གི་དེ་ཆ་ཚང་གཅིག་འདི་བྱས་ཨ་འདི་གང་ལ་ད་སྤུ་གུ་དེ་ག་གསོ་ཡོང་འདུག་གང་ལ་ཆེར་འགྲོ་འདུག་གང་ལ་ད་སོ་སོ་གི་བསམ་བློ་བཏང་ཡ་གི་ནུས་པ་དེ་ད་དེ་དུས་སྤུ་གུ་ཁོ་རང་གི་དོ་སྣང་བྱས་ཏེ་དཔེ་མི་སྲིད་པ་གི་ཆ་བ་འདི་གི་དེ་ཆ་ཚང་གཅིག་ང་ཚོ་ཕ་གིས་བསྡོམས་པ་ཡིན་པ་ཡིན་ན་དེ་ནི་སྐུ་མདུན་གྱི་བཀའ་བརྒྱད་ཡི་ད་གསུངས་དེ་གི་བཀའ་སློབ་ནང་བཞིན་བརྒྱ་ཆ་བརྒྱ་ཐམ་པ་མ་བྱུང་ན་ཡང་བརྒྱ་ཆ་དྲུག་ཅུ་བདུན་ཅུ་ཙམ་ང་ཚོ་ཡོང་ཡག་གི་གཏན་གཏན་རེ་བ་བརྒྱབ་ཆོག་པ་དེ་གི་དེ་གལ་ཆེན་པོ་རེད་དྲན་གྱི་འདུག་ནའོ། རྣམ་རྒྱལ་ལགས་དེ་ནས་ང་དེ་ཅིག་བཀའ་འདྲི་ཞུ་གི་ཡིན་ད། རྣམ་པ་ཚོའི་ཚོགས་པའི་འོག་ནས། ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དང་འབྲེལ་བའི་སྒང་ལ་ད་སང་ཉིན་གནངས་ཉིན། མ་འོངས་པ་ཨ་ནི་ཅིག་གི་ལས་འཆར། ཨ་ནི། ག་འདྲ་སེ་བང་སྒྲིག་གནང་རྒྱུ་ཡིན་ནམ། དང་པོ་དང་ང་ཚོ་གི་ད་ལྟ་དམིགས་བསལ་གྱི་འཆར་གཞི་དེ་ད་ལྟ་ང་ཚོ་རྒྱ་གར་གཞུང་གི་ཡང་ལ་དྭགས UT གི་ཁྲིམས་ནང་ལ་ག་འདྲ་སེ་བླུག་ཐུབ་པ་ཡོད་རེད་འོ་འདི་ང་ཚོ་འབད་བརྩོན་བྱེད་ཀྱི་ཡོད་ད་འདི་ད་གཙོ་གཙོ་རེད། ཨ་ནི་ཡང་མ་གཞི་ང་ཚོ་ད་དགེ་རྒན་དགེ་རྒན་ལ་དྭགས་ནས་མོན་རྟ་དབང་བར་དུ་དགེ་རྒན་ཚང་མ་ལ་འདི་སྦྱོང་བརྡར་སྤྲད་ཡ་འདི་འོ་འདི་ང་ཚོ་དམིགས་དམིགས་གཞི་གཉིས་པ་འདི་རེད། མ་གཞི་ཡང་དམིགས་བསལ་དམིགས་བསལ་གྱི་ཡང་ང་ཚོ Institute ཅིག་ད་ལྟ་འགོ་ཚུགས་ཀྱི་ཡོད། ད་ཡིན་ན་ད་ད་ལྟ International Institute of Culture and Ethics ཨ་ནི་འདི་འདི Institute འདི་སྦྱོང་བརྡར་སྤྲད་ཡ་ལ་ང་ཚོ་འདི་དགོས་པ་རེད Platform ཅིག་དགོས་པ་རེད་འོ་འདི་འདི་གཙོ་གཙོ་ཆགས་ཆགས་འགྲོ་འགྲོ་ཡོད་རེད་འོ་འདི། ཁྱེད་རང་ཚོ་གི་ད་བར་གྱི་ལས་གཞི་སྤེལ་བ་འདིའི་ནང་ལ་ཡང་ད་དགེ་རྒན་རེད་ཨ་ནི་སློབ་ཕྲུག་རེད་ད་ཁྱེད་རང་ཚོ་ལ་ཡང་ཅིག་ལས་ཀ་བྱས་དེ་གའི་ནང་ལོགས་ལ་ཡང་ད་ཉམས་མྱོང་ག་འདྲས་བྱུང་སོང་ཉམས་མྱོང་དེ་འདྲས་ཁ་ཤས་ཅིག་གསུངས་དེ་ན། ཨ་ལེ་ཉམས་མྱོང་ད་དཔེ་ང་ད་ང་ཚོ་ད་དཔེ་མང་པོ་སྐྱིད་པོ་བྱུང་སོང་དང་པོ་ད་ཁ་ཅིག་ནས་ལབ་ན་ད་ང་ཚོ་རང་རང་རང་སོ་སོ་རིག་གཞུང་དང་འབྲེལ་པའི་ཡོན་ཏན་ཡོན་ཏན་ཨ་ནི་རང་བྱམས་སྙིང་རྗེ་དང་འབྲེལ་པའི་ཡོན་ཏན་འོ་འདི་དགོས་པ་རེད་བ་ད་ད་ད་ད་ཁ་ཅིག་ནས་ལབ་ན་ད་ད་གི་འཇིག་འཇིག་རྟེན་གྱི་འགྲོ་འགྲོ་སྟངས་དང་འདི་འདི་ཏིས།

ཧི་མ་ལ་ཡའི་རྒྱུད་ཀྱི་ནང་ལ་ཡང་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དེའི་གི་ཕུགས་རེ་ད་ཅིག་སྡོམ་ཚིག་གནང་དགོས་དགོས་ན་ག་རེ་གཟིགས་ཡོད་ན། ད་སྤྱིར་བཏང་ང་ཚོ་ག་པར་གཟིགས་པ་ཡིན་པ་དེ་འཛམ་བུ་གླིང་སྤྱི་ཡོངས་ཀྱི་ཆ་ནས་རེད་རྒྱལ་ཁབ་ཕན་ཚུན་ཡིན་ན་རེད་ཤར་ནུབ་ཀྱི་དུས་ཟིན་པ་ཡིན་ན་རེད་སོ་སོ་ཡི་སྤྱི་ཚོགས་ཡིན་པ་ཡིན་ན་རེད་བཟང་སྤྱོད་ཉམས་པའི་དཀའ་ངལ་དེ་ད་ཤུགས་ཆེན་པོ་ཞེ་པོ་ཅིག་རེད་བ་ལ།

དུས་རབས་ཉེར་གཅིག་པ་ཡིན་པ་ཡིན་ཙང་མི་མང་ཆེ་དེ་རྒྱུ་མཚན་ཤེས་པའི་ཐོག་ནས་ད་དེ་བཟང་སྤྱོད་དེ་མ་སོང་ན་བདག་པོ་རྒྱག་དགོས་ཏེ་གལ་ཆེན་པོ་ཆགས་ཡོད་རེད་དེ་ཆོས་དེ་ད་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་རེད་དེའི་སྒང་ལ་ང་ཚོ་ད་ང་རང་ཚོ་ལ་དྭགས་སར་ཧི་མ་ལ་ཡའི་རི་རྒྱུད་མང་ཆེ་མེད་ན་ནང་པ་རེད་བྱས་ད་ནང་པའི་གི་དེ་ང་ད་ད་གཟོད་ད་ལྟ་སྒོམ་སྤྱོད་གསུམ་གཉིས་ཀྱི་ནང་ལ་ད་ལྟ་བ་དང་སྤྱོད་པ་གཉིས་ཀྱི་ནང་ད་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་ཀྱི་ཐོག་ལ་ད་ཧ་ལས་ཀྱི།

སྒྲིག་གཞི་གཏན་འབེབས་གནང་སྟངས་རེད་འཛིན་སྐྱོང་གི་བར་གྱི་དངོས་སུ་ཕྱག་ལས་གནང་མཁན་དེ་གི་དེ་གི་དངོས་སུ་ཕྱག་ལས་གནང་སྟངས་རེད་དགེ་རྒན་དེ་གི་དེ་དངོས་སུ་སློབ་ཁྲིད་གནང་ཡ་རེད་ཕ་མ་དེ་གི་དེ་ཞར་དང་ཞོར་ལ་འདུག་སེ་སློབ་ཁྲིད་གནང་ཡ་རེད་དེ་གི་དེ་ཆ་ཚང་ཞིག་འགན་འཁྱེར་བ་ཡིན་པ་ཡིན་ན་ང་ཚོ་མ་འོངས་པ་ན་འགྱོད་པ་མེད་མཁན་ཅིག་དེ་ཡོང་གི་རེད་འདི་ཏན་ཏན་སྒང་ག་གི་འདུག་སེ་མ་ང་ཚོ་ཕ་ཚོ་དགོངས་པ་བཞེས་ནས་འདུག་སེ་ཕྱག་ལས་འདི་མ་སོང་ལྟར་བྱས་པ་ཡིན་པ་ཡིན་ན་ཕྲུ་གུ་བཟང་ཕྱོགས་འགྱུར་ཡ་དེ་ང་ཚོ་དཔེ་མང

གཞོན་སྐྱེས་ཀྱི་བསམ་ཚུལ་དེ་གཞོན་སྐྱེས་དེ་གི་དེ་མ་ཧ་གོ་གི་རེད་པར་ཡང་མི་རིགས་ཀྱི། ཁ་སང་མི་རྒན་གཞོན་གཉིས་ཀྱི་བར་ལ་བསམ་ཚུལ་མ་མཐུན་པ་བྱས་འདི་གང་ཡིན་མང་པོ་ཞིག་དྲན་འོང་གི་འདུག་པ་བྱས་དུས་འདི་གི་དེ་བྱས་པ་ཡིན་པ་ཡིན་ན་ཏན་ཏན་ཕུགས་ཀྱི་རེ་བ་རེད་འདི་དཔེ་ཤུགས་ཆེན་པོ་ཡོད་རེད།